ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཁྲོན་དུ་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གཉིས་རེས་གཟའ་ཟླ་བའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་བོད་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། རྒྱ་ནག་གཞུང་གིས་ཨ་མི་རི་ཀའི་ནིའུ་ཇར་སི་གྲོང་སྡེ་ལྷན་ཁང་གིས་བོད་རྒྱལ་དར་སྒྲེང་འཛུགས་བྱ་རྒྱུར་བཀག་འགོག་བྱེད་ཐབས་བྱས་ལུགས་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། མཉམ་འབྲེལ་རྒྱལ་ཚོགས་སྐུ་ཚབ་ནས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་བོད་ཁོར་ཡུག་སྲུང་སྐྱོབ་ལས་འགུལ་སྤེལ་མཁན་དགུ་པོ་རྣམས་གློད་བཀྲོལ་གཏོང་དགོས་པའི་ནན་བརྗོད་གནང་ཡོད་པའི་སྐོར་དང། རྒྱ་ནག་གཞུང་གིས་བོད་ནང་དྲ་རྒྱའི་སྒྲིག་ཁྲིམས་སྣ་ཚོགས་བཟོ་བཞིན་པ་དེ་དམར་ཤོག་ཚོགས་པའི་དོན་དངོས་ཤེས་རྟོགས་མ་ཐུབ་པའི་ཆེད་དུ་ཡིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བསྟན་པ་དར་རྒྱས་ལགས་ཀྱིས་བོད་ཀྱི་ལོ་གསར་ཚེས་གཅིག་ཉིན་ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་ནང་དུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་མདུན་དུ། གཞིས་བྱེས་གཉིས་མཉམ་འཛོམས་མ་བྱུང་བར་དུ་ལོ་གསར་གཏོང་རྒྱུ་མིན་ཞེས་པའི་ལས་འགུལ་སྤེལ་ཡོད་པའི་སྐོར་དང། བཅར་འདྲི་ལེ་ཚན་ནང། རྒྱ་གར་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་ཁབ་གཙག་སྒྱུ་རྩལ་བ་བསྟན་འཛིན་ཚེ་རིང་ལགས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གཟའ་འཁོར་འདིའི་དཔྱད་བརྗོད་གླེང་སྟེགས་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་གི་ཡིན། ཨ་མེ་རི་ཁའི་ནིའུ་ཇར་སི་གྲོང་སྡེ་ལས་ཁང་གིས་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱ་རྒྱུར་རྒྱ་ནག་གཞུང་གིས་བཀག་འགོག་བྱེད་ཐབས་བྱས་ལུགས་སྐོར་ནིའུ་ཇར་སི་གྲོང་སྡེ་སྤྱི་ཁྱབ་པས་གསུངས་འདུག་དེ་ཡང་ཨ་མེ་རི་ཁའི་ནིའུ་ཇར་སི་གྲོང་ཁྱེར་གྱི Belleville ཞེས་པའི་གྲོང་སྡེ་སྤྱི་ཁྱབ་པས་རྒྱ་ནག་གཞུང་གི་སྐུ་ཚབ་ནས་ཁོང་གིས་བོད་མི་ཚོར་གདུང་སེམས་མཉམ་སྐྱེད་དང་གྲོང་ཚོའི་ནང་གི་གནས་སྡོད་བྱེད་མཁན་བོད་མི་ཞིག་ལ་ཆེ་བསྟོད་བྱ་རྒྱུའི་ལས་དོན་བཀག་འགོག་བྱ་ཐབས་བྱས་ལུགས་སྐོར་གསུངས་འདུག། བོད་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་བཟུང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་འོག་ཏུ་རང་སྐྱོང་གི་ས་ཁུལ་ཞིག་ཡིན་ཞིང་འོན་ཀྱང་ཨ་མི་རི་ཀ་ལྟ་བུ་འཛམ་གླིང་ཁྱོན་ཡོངས་སུ་གནས་པའི་བཙན་བྱོལ་བོད་མི་ཚོས་རྒྱ་ནག་དམར་བོའི་དབང་བསྒྱུར་འོག་བོད་ཀྱི་རིག་གཞུང་དང་ཆོས་ལུགས་དམ་དྲག་དང་རྩ་མེད་བཟོ་བཞིན་ཡོད་པའི་སྐྱོན་བརྗོད་བྱེད་བཞིན་ཡོད་པ་རེད། འདི་ལོའི་བོད་ཀྱི་ལོ་གསར་ནི་རྒྱ་ནག་དཔྱིད་གསར་དུས་ཆེན་དང་དུས་གཅིག་ཏུ་ཁེལ་ཡོད་པ་དང། དབྱངས་ཅན་ནོར་གདོང་ལགས་ཀྱི་བུས་རེ་སྐུལ་ཞུས་པ་ལྟར་གྲོང་སྡེའི་སྤྱི་ཁྱབ་པ་སྐུ་ཞབས་མའི་ཀལ་མེ་ལམ་མཆོག་གིས་གྲོང་སྡེའི་ཐོག་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་རྒྱུའི་ཁས་ལེན་གནང་ཡོད་པ་རེད། དེའི་ཐད་ལ་དབྱངས་ཅན་ནོར་སྟོང་ལགས་ཀྱིས་གསུངས་པར། ང་ཚོ་གནས་སྡོད་བྱེད་ཡུལ་དེ་ནི་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཇེར་སི་ནང་གི་གྲོང་ཚོ་ཆུང་ངུ་ཞིག་ཡིན་ཡང། ང་ཚོའི་གྲོང་སྡེའི་སྤྱི་ཁྱབ་པས་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་རྒྱུར་ཐུགས་ཁུར་ཟབ་བཞེས་གནང་བྱུང། གྲོང་སྡེ་མང་པོས་དེ་ལྟར་ཐུགས་ཁུར་མེད་པའི་གནས་ཚུལ་གོ་ཐོས་བྱུང་བར་བརྟེན། ང་ཚོའི་གྲོང་སྡེས་ཁས་ལེན་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཞུ་རྒྱུ་ཡིན་ཞེས་གསུངས་འདུག་དེ་བཞིན་ཁོང་གི་བུ་མོ་པད་མ་ནོར་སྟོང་ལགས་ཀྱིས་ཀྱང། ང་ཚོ་སྦེལ་ཝིལ་གྲོང་ཚོའི་སྤྱི་ཁྱབ་པས་གྲོང་སྡེ་དེའི་ནང་བོད་མིའི་ངོ་བོ་སྲུང་སྐྱོབ་གནང་རྒྱུ་དང་རྒྱ་ནག་དམར་བོའི་གཞུང་ལ་ལངས་ཕྱོགས་བརྟན་པོ་འཛིན་གནང་བར་བཀའ་དྲིན་ཆེན་པོ་ཡིན་ཞེས་གསུངས་ཡོད་པ་རེད། འོན་ཀྱང་སྦེལ་ཝིལ་གྲོང་སྡེ་སྤྱི་ཁྱབ་པས་སྤྱི་ཚོགས་དྲ་ལམ་ཐོག་ལ་གནས་ཚུལ་ཞིག་བཞག་པའི་ནང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་གི་རྒྱ་ནག་གཞུང་ཚབ་གཞོན་པས་བོད་རྒྱལ་དར་སྒྲེང་འཛུགས་བྱ་རྒྱུའི་སྔོན་ཙམ་དེར་ཁོང་ལ་འབྲེལ་གཏུགས་བྱས་ཏེ

ཁོང་གི་མི་ཚེའི་ནང་དུས་ནམ་ཡང་བརྗེད་ཐབས་མེད་པའི་སྐོར་གསུངས་འདུག། མཉམ་འབྲེལ་རྒྱལ་ཚོགས་སྐུ་ཚབ་ནས་གོ་ལའི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་རྐྱེན་པས་བོད་ཁོར་ཡུག་ལ་ཉམས་ཆག་དང་གཏོར་སྐྱོན་ཚད་མེད་བཟོ་བཞིན་ཡོད་པའི་ཐུགས་འཚབ་གནང་སྟེ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་བོད་ཁོར་ཡུག་སྲུང་སྐྱོབ་ལས་འགུལ་སྤེལ་མཁན་དགུ་པོ་རྣམས

ལྷག་པར་དུ་རྒྱ་ནག་གིས་བོད་མཐོ་སྒང་གི་འབྲོག་པའི་འཚོ་བ་བཀག་སྡོམ་བྱས་ཏེ་འབྲོག་པ་མང་པོ་གནས་སྤོར་བྱེད་དུ་བཅུག་བཞིན་པ་དེ་ཡིས་འབྲོག་པ་རྣམས་ལས་མེད་དུ་ལྷག་བཞིན་པ་མ་ཟད་རང་བྱུང་ཁོར་ཡུག་ཡང་གནོད་ཚབས་ཆེན་པོ་ཐེབས་ཀྱི་ཡོད་སྟབས་གནད་དོན་འདི་ཁོར་ཡུག་སྲུང་སྐྱོབ་དང་གནམ་གཤིས་འགྱུར་ལྡོག་ཙམ་མ་ཡིན་པར་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཞིག་ཡིན་ཞིང། རྒྱ་ནག་གིས་བོད་ནང་འཛུགས་སྐྲུན་གྱི་ལས་གཞི་དང་འབྲེལ་ཐག་གཅོད་བྱེད་སྐབས་ས་གནས་བོད་མི་ཚོར་ངེས་པར་དུ་ཐག་གཅོད་དེ་འདྲའི་ནང་ཆ་ཤས་ལེན་ཐུབ་པའི་ཐོབ་ཐང་དགོས་ཀྱི་རེད་ཅེས་གསུངས་གནང་སོང། རྩ་བའི་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་རྟོག་ཞིབ་སྡེ་ཚན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བརྒྱད་པའི་ནང་རྒྱ་ནག་གིས་འཛིན་བཟུང་བྱས་པའི་བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་མི་གྲངས་དགུ་ཡི་གནས་སྟངས་ཐད་དྲི་རྩད་བྱས་ཡོད་པ་རེད། གནད་དོན་འདི་དང་འབྲེལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཉེ་ཆར་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཆེད་དམིགས་བསལ་སྐུ་ཚབ་ལྕམ Mary Lawlor ལགས་སུ་བཀའ་འདྲི་ཞུས་སྐབས་ཁོང་གིས་གནད་དོན་འདིའི་ཐད་རྒྱ་ནག་གཞུང་ལ་དྲི་རྩད་བྱས་ཡོད་ཀྱང་ད་བར་ལན་འདེབས་གང་ཡང་བྱུང་མེད་པར་གསུངས་གནང་ཡོད་པ་རེད།

རྒྱ་ནག་གཞུང་ནས་སྤྱིར་བོད་ནང་བོད་མིའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་ཚོར་སུན་གཙེར་དང་འཇིགས་སྐུལ་བྱས་པ། དེ་བཞིན་ཁྲིམས་འགལ་གྱི་མིང་བཏགས་པ་སོགས་ཀྱི་བྱ་སྤྱོད་རྣམས་མཚམས་འཇོག་དགོས་པ་ནན་བརྗོད་གནང་སོང། གཞན་ཡང་ད་རེས་དྲ་ཐོག་གི་ལས་རིམ་ཐོག་ཨ་མི་རི་ཀའི་ཁོ་ལོ་ར་ཌོ་གཙུག་ལག་སློབ་ཆེན་དུ་སློབ་ཁྲིད་གནང་མཁན་ས་རྒྱུད་ཚན་རིག་པ་ཨེ་མི་ལི་ཡེ་དང། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཁོར་ཡུག་དང་ལས་འཆར་འབྲེལ་མཐུད་པ་བློ་བཟང་དབྱངས་མཚོ་ལགས་གཉིས་ནས་ཀྱང་མཉམ་ཞུགས་གནང་སོང། ལེ་ཚན་འདིའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར།

གྲོས་ཚོགས་འཐུས་མི་ཝེ་ར་ཧོབ་ཧའོ་སི་མཆོག་གྲོས་ཚོགས་འཐུས་མི་བྷེན་རོ་ཇར་སི་མཆོག་གིས་གཙོས་པའི་བོད་ཀྱི་ཚོགས་པ་ཁག་གི་འཐུས་མི་སོགས་ཕེབས་ཡོད་པ་རེད་འདུག་མཛད་སྒོའི་ཐོག་མར APPG ཚོགས་པའི་ཚོགས་གཙོ་དང་གྲོས་ཚོགས་འཐུས་མི་ཊིམ་ལའོ་ཊོན་མཆོག་ནས་སྣང་གསལ་མར་མེ་ཞལ་ཕྱེ་གནང་བ་དང་བོད་རིགས་ཚོགས་པས་བོད་མདོ་དབུས་ཁམས་གསུམ་གྱི་རིག་གཞུང་འཁྲབ་སྟོན་གཟིགས་འབུལ་ཞུས་པའི་རྗེས་ཨིན་ཡུལ་གྱི་འཁྲབ་སྟོན་པ་གྲགས་ཅན་དང་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ Dame Joanna Lumley མཆོག་ནས་ཁོང་གི་ཁྱིམ་ཚང་དང་བོད་བར་གྱི་འབྲེལ་བ་དང་བཞུགས་སྒར་རྡ་རམ་ས་ལ་དང་དབྱིན་ཇིའི་རྒྱལ་ས་ལོན་ཏྲོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་ཁ་ཞུས་པ་སོགས་སྐོར་དྲན་གསོ་ཞུས་ཡོད་པ་རེད། དེ་རྗེས་ཨིན་ཡུལ་བོད་རིགས་ཚོགས་པའི་ཚོགས་གཙོ་དང་བོད་རང་དབང་ལྷན་ཚོགས་དང་བོད་དོན་ཞུ་གཏུག་སློབ་སྟོན་པ་བཅས་ནས་ཐུགས་རྗེ་ཞུ་བའི་གསུང་བཤད་གནང་པའི་གནས་ཚུལ་ཟླ་སྒྲིལ་སྒྲིལ Legacy ཞེས་པའི་ཁེ་གཉེར་ལས་ཁང་དེའི་དྲ་རྒྱའི་ཐོག་ཕྱི་ཚེས་དགུ་ཉིན་གནས་ཚུལ་སྤེལ་བ་དང་ཨིན་ཡུལ་དུ་བཞུགས་པའི་བསྟན་འཛིན་ཀུན་དགའ་ལགས་ཀྱིས་བརྒྱུད་སྤེལ་གནང་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། རྒྱ་ནག་གཞུང་གིས་བོད་ནང་དྲ་རྒྱའི་སྒྲིག་ཁྲིམས་སྣ་ཚོགས་བཟོ་བཞིན་པ་དེ་དམར་ཤོག་ཚོགས་པའི་དོན་དངོས་ཤེས་རྟོགས་མ་ཐུབ་པའི་ཆེད་དུ་ཡིན་པའི་སྐོར་གནད་དོན་ཉམས་ཞིབ་པས་གསུངས་པའི་གནས་ཚུལ་ཞིག་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བ་དེ་སྙན་སྒྲོན་ཞུ་གི་ཡིན།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་དགུ་ཉིན་རྒྱ་ནག་གཞུང་འབྲེལ་རྨ་ལྷོ་ཁུལ་སྤྱི་བདེ་ཉེན་རྟོག་ལས་ཁུངས་ཟེར་བས་དྲ་རྒྱའི་དཀྲོག་གཏམ་སྒྲིག་བཟོ་དང་ཁྱབ་སྤེལ་བྱས་པའི་བྱ་སྤྱོད་ལ་རྡུང་རྡེག་ནན་མོ་གཏོང་བའི་སྐོར་གྱི་གསལ་བརྡ་ཞེས་པ་ཞིག་བཏང་སྟེ། པར་རིས་དང་བརྡ་ཁྱབ་བརྙན་དང་ཡིག་རིགས་སོགས་སྲིད་གཞུང་གི་ཆོག་མཆན་མེད་རིགས་བརྒྱུད་བསྐུར་མི་ཆོག་པ་དང། དེའི་རིགས་ཐེར་འདོན་བྱེད་མཁན་ཚོར་བྱ་དགའ་སྤྲོད་རྒྱུ་སོགས་བརྗོད་འདུག་ལ། བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་རྒྱ་ནག་གཞུང་གིས་སྤྱི་ཚོགས་དྲ་ལམ་ལ་དམ་དྲག་ཤུགས་ཆེ་བྱེད་བཞིན་པ་དེ་མི་མང་ལ་དམར་ཤོག་ཚོགས་པའི་སྲིད་དབང་གི་དོན་དངོས་ཤེས་རྟོགས་མི་ཡོང་ཆེད་ཡིན་སྐོར་བརྗོད་བྱུང།
དེའི་གཙོ་བོ་དེ་སྨྲ་བརྗོད་རང་དབང་དང་དངོས་ཡོད་གནས་ཚུལ་མི་མང་ལ་ཤེས་མ་བཅུག་ཡ་དང། ནི་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་ཡ་གི་དེ་འདྲ་གི་གནས་ཚུལ་མ་ཐོན་ཡ་གི་ཆེད་དུ་ནི་སྤེལ་བསྡད་ཡ་གི་བརྡ་ལན་གད་ཅིག་རེད། རྒྱ་ནག་གཞུང་འབྲེལ་གྱིས་བཏང་བའི་བརྡ་ཁྱབ་དེའི་ནང་དྲ་རྒྱར་བརྟེན་ནས་སྤྱི་ཚོགས་བདེ་འཇགས་ལ་གནོད་སྐྱོན་བཟོ་བ་དང་གཞུང་ཕྱོགས་ཀྱིས་ཁྱབ་བསྒྲགས་བྱས་པའི་གནས་ཚུལ་ཚད་གཞིར་འཛིན་དགོས་པ་དེ་བཞིན་གཞུང་ངོས་ནས་དྲ་ཐོག་དཀྲོག་གཏམ་ལ་ཐེར་འདོན་བྱེད་པར་སྐུལ་མ་གཏོང་བ་དང་མི་མང་གིས་གཞུང་ཕྱོགས་ཀྱི་གནས་ཚུལ་རྒྱ་ཁྱབ་ངང་བརྒྱུད་བསྒྲགས་བྱས་ནས་ཐུན་མོང་གི་དྲ་ཐོག་གླེང་ཕྱོགས་ཀྱི་རྣམ་པ་མང་པོ་བསྐྲུན་དགོས་སྐོར་བརྗོད་འདུག་ལ། བོད་དོན་ལས་འགུལ་ལྟེ་གནས་ཁང་གི་ཉམས་ཞིབ་པ་བསྟན་འཛིན་རྒྱལ་ལགས་ནས་རྒྱ་ནག་གཞུང་གིས་དྲ་རྒྱའི་དཀྲོག་གཏམ་ལ་ཁ་གཡར་ནས་ཁྲིམས་སྒྲིག་འདྲ་མིན་བཟོས་པ་དེས་བོད་མི་ཚོར་སྤྱི་ཚོགས་དྲ་ལམ་གྱི་རང་དབང་དང་བོད་ཕྱི་ནང་གཉིས་ཀྱི་དྲ་ལམ་ཐད་དཀའ་ངལ་བཟོ་བཞིན་ཡོད་པ་མངོན་གསལ་ཡིན་སྐོར་བརྗོད་བྱུང། བོད་ནང་ལོགས་ལ་ཡ་བོད་མི། ཁོ་རང་ཚོ་ལ་ཡ་ཅིག་དྲ་རྒྱའི་གི་ད་རང་དབང་རེད་དྲ་རྒྱའི་གི་བདེ་འཇགས་ཐོག་ལ་ཡ་ཅིག་དམིགས་བསལ་གི་གནོན་ཤུགས་རེད་ནི་གཉའ་གནོན་འཕར་མ་ཅིག་ཡོང་ཡ་དེ་གསལ་པོ་ཞེ་དྲག་རེད་ཤག། ཡང་སྤྱི་ཚོགས་དྲ་རྒྱའི་ཐོག་མི་གཞན་རྩ་འཛུགས་བྱས་ནས་སྤྱི་ཚོགས་ཀྱི་སྒྲིག་ལམ་ལ་ཟིང་ཆ་ཚབས་ཆེན་བཟོ་བ་དང་སྲིད་གཞུང་གི་སྣང་བརྙན་ལ་གནོད་འཚེ་གཏོང་བ། སྤྱི་བདེ་ལས་ཁུངས་ཀྱིས་གནས་ཚུལ་ཚབས་ཆེ་ཆུང་ལ་གཞིགས་ནས་ཐ་ཚིག་སྒྲོག་པ་དང་དངུལ་ཆད་གཅོད་པ། བཀག་ཉར་བྱེད་པ་སོགས་ཀྱི་སྲིད་འཛིན་ཆད་པ་གཅོད་རྒྱུ་དང་ནག་ཉེས་བཟོས་པའི་ཚད་ལ་སླེབས་ཡོད་ན་ཁྲིམས་ལྟར་ཉེས་དོན་འགན་འཁྲི་རྩད་གཅོད་བྱེད་རྒྱུ་སོགས་བཀོད་འདུག་ལ་སངས་རྒྱས་སྐྱབས་ལགས་ནས་མུ་མཐུད་རྒྱ་ནག་གཞུང་གི་སྤྱི་ཚོགས་དྲ་ལམ་གྱི་འཕྲིན་སྒྲིབ་དེའི་རིགས་རྒྱ་ནག་གཞུང་དང་ལྟ་ཚུལ་མི་མཐུན་མཁན་གྱི་བསམ་ཚུལ་ཡོད་མཁན་ཚོ་དམ་དྲག་གཏོང་ཐབས་དང་དེ་དག་གི་སྨྲ་བརྗོད་རང་དབང་བཀག་འགོག་བྱེད་ཐབས་ཤིག་ཡིན་སྐོར་འགྲེལ་བརྗོད་གནང་བྱུང། ཐེངས་འདིར་རྒྱ་ནག་གཞུང་གིས་བཏང་བའི་བརྡ་ཁྱབ་དེའི་ནང་ཆ་འཕྲིན་རྫུན་མ་བཟོ་བ་དང་ཁྱབ་སྤེལ་གཏན་འགོག་བྱས་པ་དང་དྲ་རྒྱའི་དྲག་ཤུགས་དང་རིང་དུ་གྱེས་པ། གཙོ་གཞིའི་འགན་འཁྲི་དོན་འཁྱོལ་ནན་མོ་བྱས་པ། དྲ་རྒྱའི་དཀྲོག་གཏམ་ལ་ཁྲིམས་ལྟར་རྡུང་རྡེག་བཅོས་སྒྲིག་བྱས་པ། དྲ་རྒྱའི་དཀྲོག་གཏམ་ཧུར་ཐག་གིས་ཐེར་འདོན་ཡར་ཞུ་བྱས་པ། ཐེར་འདོན་བྱེད་སྐབས་དོ་སྣང་བྱེད་དགོས་པའི་དོན་ཚན། སོགས་དོན་ཚན་བདུན་ཡོད་པ་དང། མཇུག་ཏུ་དྲ་རྒྱའི་ཁོར་ཡུག་དང་སྤྱི་ཚོགས་ཀྱི་སྒྲིག་ལམ་སྲུང་སྐྱོང་བྱ་རྒྱུ་རེ་བ་ཡིན་ལ་དཀྲོག་གཏམ་བཟོ་བ་དང་བརྒྱུད་བསྒྲགས་བྱས་པ་སོགས་ཀྱིས་ཁྲིམས་འགལ་ཉེས་གསོག་བྱ་སྤྱོད་ལ་སྤྱི་བདེ་ལས་ཁུངས་ཀྱིས་ཁྲིམས་ལྟར་རྡུང་རྡེག་ནན་མོ་གཏོང་རྒྱུ་ཡིན་སྐོར་སོགས་བཀོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་དམར་ཤོག་ཚོགས་པ་ནང་ཁུལ་དུ་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ལ་རྡུང་རྡེག་བཏང་བའི་ལས་འགུལ་ནམ་ཡང་མཚམས་འཇོག་བྱེད་རྒྱུ་མིན་པ་གནས་ཚུལ་དབྱེ་ཞིབ་པས་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ཡང་ཨ་མི་རི་ཀའི་འཇོར་ཇི་ཡ་མངའ་སྡེའི་གཙུག་ལག་སློབ་ཆེན་གྱི་རྒྱ་ནག་ཉམས་ཞིབ་ཁང་གི་འགོ་འཛིན་སྐུ་ཞབས Andrew Wedeman ཞུ་བས་ཉེ་བའི་ཆར་ཞི་ཅིན་ཕིང་གིས་ལྐོག་ཟ་རུལ་སུངས་ཐོག་ལ་དྲག་གནོན་དང་རྡུང་རྡེག་གཏོང་ཡུལ་གཙོ་བོ་ནི་དངུལ་ཁང་གི་རིམ་པ་ཁག་གི་དཔོན་རིགས་དང་རྡུལ་ཕྲན་མེ་ཤུགས་འཕུར་མདའི་ཚན་པའི་དཔོན་རིགས་ཐོག་ལ་རྡུང་རྡེག་བཏང་ཡོད་པར་བརྟེན་ཁག་ཅིག་གིས་ཞི་ཅིན་ཕིང་གི་ལྐོག་ཟ་རུལ་སུངས་ཐོག་ལ་རྡུང་རྡེག་ལས་འགུལ་དེ་ཇི་ཙམ་མཚམས་འཇོག་བྱེད་ཀྱི་རེད་དམ་ཞེས་པའི་སྐད་ཆ་ཡོང་གི་ཡོད་པ་ན་དེ་ནི་དུས་ནམ་ཡང་མཚམས་འཇོག་བྱ་རྒྱུའི་འཆར་གཞི་མེད་པ་དང། ལྐོག་ཟ་རུལ་སུངས་ཐོག་ལ་རྡུང་རྡེག་གཏོང་བའི་ལས་འགུལ་དེ་ནི་ད་ཆ་ཞི་ཅིན་ཕིང་གི་གཞུང་སྐྱོང་བའི་ལམ་ལུགས་གཙོ་བོ་ཞིག་ཏུ་གྱུར་ཡོད་པ་མ་ཟད། ཞི་ཅིན་ཕིང་གི་ལྟ་གྲུབ་དང་ལས་དོན་ལ་འགོག་རྐྱེན་བཟོ་བའི་ཉེན་ཁ་ཡོད་པའི་དཔོན་རིགས་ཐོག་ལ་ལྐོག་ཟ་རུལ་སུངས་ཐོག་ལ་རྡུང་རྡེག་གཏོང་བའི་བྱ་སྤྱོད་བེད་སྤྱོད་བཏང་ནས་དཔོན་རིགས་དེ་མེད་པ་བཟོ་ཐབས་བྱེད་བཞིན་ཡོད་ཅེས་དང། སྐབས་རེ་ཞི་ཅིན་ཕིང་གི་བྱེད་སྟངས་ཐལ་ཆ་ཆེ་དྲགས་པ་ཡོང་གི་ཡོད་ལ། ཞི་ཅིན་ཕིང་གིས་རྒྱ་ནག་གི་མཐོ་རིམ་དཔོན་རིགས་ཁྲོད་ཀྱི་ལྐོག་ཟ་རུལ་སུངས་ཐོག་ལ་རྡུང་རྡེག་གཏོང་བའི་ལས་འགུལ་ཐོག་ལ་སེམས་ནུས་བཏོན་བཞིན་ཡོད་པ་རེད་ཅེས་དང། ཡང་ལྐོག་ཟ་རུལ་སུངས་ཉེན་ཁ་ནི་དངོས་བདེན་དང་བདེན་པ་ཡིན་སྲིད་ཀྱང་ཞི་ཅིན་ཕིང་གི་ལྐོག་ཟ་རུལ་སུངས་ལ་རྡུང་རྡེག་དང་དྲག་གནོན་ལས་འགུལ་དེ་ནི། ཞི་ཅིན་ཕིང་རང་ཉིད་ཀྱི་ལྟ་གྲུབ་ལྡན་པའི་ཆབ་སྲིད་ལམ་ལུགས་ཤིག་ཏུ་བསྒྱུར་ཐབས་ཀྱི་ཆབ་སྲིད་ཁེ་ཕན་ཐོབ་ཐབས་ཤིག་ཡིན་པ་རེད་ཅེས་དང།

འགྲེམས་སྟོན་ཁང་དེ་ནི་ཤེ་ལི་དང་ཌོ་ནལ་རུ་པིན་རྣམ་གཉིས་ཀྱིས་ལོ་ངོ་ཉི་ཤུའི་སྔོན་ལ་གསར་འཛུགས་བྱས་པ་དང་ཧི་མ་ལ་ཡའི་སྒྱུ་རྩལ་རིག་དངོས་བཞི་སྟོང་ལ་ཉེ་བ་ཞིག་ཉར་ཚགས་བྱས་ཏེ་ཡུལ་གྲུ་གང་ས་ནས་འབྱོར་བའི་ལྟ་སྐོར་བ་རྣམས་ལ་མཛེས་སྡུག་ལྡན་པའི་རི་མོ་དང་ཆོས་ལུགས་ཀྱི་རྐོས་རིས་དང་འཇིམ་སྐུ་པར་རིས་སོགས་ངོ་སྤྲོད་བྱེད་བཞིན་ཡོད་པ་རེད། འོན་ཀྱང་འགྲེམས་སྟོན་ཁང་མང་པོ་ཞིག་དང་འདྲ་བར་ཉེ་བའི་ལོ་ཤས་རིང་ལ་འགྲན་རྩོད་ཀྱི་དཀའ་ངལ་འཕྲད་ཡོད་ལ། འབྱུང་ཁུངས་དོགས་པ་ཡོད་པའི་དངོས་རིགས་ཕྱིར་སློག་གི་རྩོད་གཞིའི་ནང་ཚུད་པ་སོགས་ཀྱི་དཀའ་ངལ་འཕྲད་ཡོད་པ་རེད་འདུག་འགྲེམས་སྟོན་ཁང་དེས་དྲ་རྒྱའི་ཐོག་གསལ་བསྒྲགས་ཤིག་སྤེལ་བའི་ནང། ཨ་རིའི་གྲོང་ཁྱེར་ནེའུ་ཡོག་གི་མཱན་ཧ་ཏན་ཁུལ་དུ་ཡོད་པའི་འགྲེམས་སྟོན་ཁང་དེའི་ཁང་བརྩེགས་བཙོང་རྩིས་ཡོད་ན་ཡང་ཁང་པ་མེད་པའི་ཐོག་ནས་འགྲེམས་སྟོན་མུ་མཐུད་ནས་གནས་རྒྱུ་ཡིན་ཞིང། འཛམ་གླིང་གི་འགྲེམས་སྟོན་ཁང་དཔེ་སྟོན་གསར་པ་ཞིག་གི་ཐོག་ནས་རུ་པིན་སྒྱུ་རྩལ་ཁང་གིས་ཉར་ཚགས་བྱས་པའི་ཁྲོད་ནས་དངོས་རྫས་གཡར་བ་དང་སྐོར་སྐྱོད་འགྲེམས་སྟོན་སྒྲིག་འཛུགས་བྱ་རྒྱུ་བཅས་ཀྱི་འཆར་གཞི་ཡོད་པའི་སྐོར་གསལ་བསྒྲགས་ནང་འགྲེལ་བརྗོད་བྱས་འདུག། འགྲེམས་སྟོན་ཁང་དེའི་ནང་བོད་པའི་མཆོད་ཁང་ཞིག་ཡོད་པ་དང་གཞན་ཡང་བོད་པའི་རིག་གཞུང་འགྲེམས་སྟོན་སོགས་བོད་དང་འབྲེལ་བ་ཧ་ཅང་ཆེ་བས་ད་བར་ཕན་ཐོགས་བྱུང་ཡོད་པར་བརྟེན་འདི་ལོའི་ཕྱི་ཟླ་བཅུ་པའི་ནང་སྒོ་བརྒྱབ་རྒྱུའི་ཐད་བློ་ཕམ་བྱེད་མཁན་ཡོད་པ་རེད་འདུག། ཨོས་ཏྲེ་ལི་ཡར་བཞུགས་མཁན་ཆབ་སྲིད་བཙོན་པ་བསྟན་པ་དར་རྒྱས་ལགས་ཀྱིས་ཕྱི་ཟླ་གཉིས་པའི་ཚེས་བཅུ་རེས་གཟའ་སྤེན་པའི་ཉིན་བོད་ཀྱི་ལོ་སར་ཚེས་གཅིག་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་དུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་མདུན་དུ་གཞིས་བྱེས་གཉིས་མཉམ་འཛོམས་མ་བྱུང་བར་དུ་ལོ་སར་གཏོང་རྒྱུ་མིན་ཞེས་པའི་ལས་འགུལ་སྤེལ་བའི་སྐོར་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན།
ད་ལྟའི་ཆར་ཨོ་སི་ཁྲེ་ལི་ཡའི་རྒྱལ་ཁབ་ནང་དུ་བཅའ་བཞུགས་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱིས་ཕྱི་ཟླ་གཉིས་པའི་ཚེས་བཅུ་སྟེ་རེས་གཟའ་སྤེན་པའི་ཉིན། བོད་ཀྱི་ལོ་སར་གྱི་ཚེས་གཅིག་ཉིན་དང་སྟབས་བསྟུན་ནས་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནང་དུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ། བོད་གཞིས་བྱེས་མཉམ་འཛོམས་མ་བྱུང་བར་དུ་ལོ་མི་སར་ཞེས་པའི་ལས་འགུལ་ཞིག་སྤེལ་ཡོད་པ་དང། ཁོང་གི་ལས་འགུལ་སྤེལ་སར་ཁོང་ལ་རྒྱབ་སྐྱོར་ཆེད་དུ། ནེའུ་ཡོག་ཏུ་གནས་སྡོད་བྱེད་མཁན་གྱི་ལས་འགུལ་བ་ཁག་ཅིག་མཉམ་ཞུགས་བྱས་ནས། རྒྱབ་སྐྱོར་གྱི་གཏམ་བཤད་སོགས་སྤེལ་ཡོད་པ་བཅས་ངོ་དེབ་དྲ་ལམ་བརྒྱུད་ནས་ཐད་བཏོན་འོང་བཞིན་འདུག་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱིས་བོད་གཞིས་བྱེས་མཉམ་འཛོམས་མ་བྱུང་བར་དུ་ལོ་མི་གསར་ཞེས་པའི་ལས་འགུལ་དེ་རྒྱ་གར་ནས་སྤེལ་འགོ་བརྩམས་ནས་དེ་རྗེས་སུ་ཨོ་སི་ཀྲི་ལི་ཡར་ཕེབས་རྗེས་ཀྱང་ལས་འགུལ་དེ་སྤེལ་ཡོད་པ་དང།

མཉམ་འབྲེལ་རྒྱལ་ཚོགས་ཀྱིས་ལག་བསྟར་བྱེད་ཐུབ་རྒྱུའི་རིགས་སྒྲུབ་པར་འབོད་སྐུལ་གྱི་ལས་འགུལ་སྤེལ་རྒྱུ་གལ་ཆེན་པོ་ཡིན་པ་དང། ཁོང་གིས་བོད་ཕྱི་ནང་གཉིས་ཀ་ནས་བོད་མི་གྲངས་བརྒྱ་དང་བདུན་ཅུ་དོན་གཉིས་ཀྱིས་རང་ལུས་མེར་བསྲེགས་ཀྱི་ལས་འགུལ་སྤེལ་བའི་སྐུ་པར་དང། ལོ་རྒྱུས་སོགས་འཁོད་པའི་ཟིན་ཐོ་ཞིག་བསྡུ་རུབ་བྱས་པ་དེ་རྒྱལ་ཚོགས་ལས་ཁུངས་སུ་འབུལ་རྒྱུ་དང། རང་ལུས་མེར་བསྲེགས་ཀྱི་ལས་འགུལ་རྒྱ་ཆེན་པོ་དེ་འདྲ། འཛམ་གླིང་གི་ལོ་རྒྱུས་ཁྲོད་ན་མི་རིགས་ཤིག་གི་འཐབ་རྩོད་ནང་བྱུང་མ་མྱོང་པའི་གནད་དོན་ཞིག་ཡིན་པས། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཟིན་ཐོའི་ནང་བྱུང་མ་མྱོང་པའི་ལོ་རྒྱུས་སུ་འཁོད་རྒྱུ་གལ་ཆེན་པོ་ཡིན་པ་དང།

ཁོང་གི་ལས་འགུལ་འདི་ལ་རྒྱབ་སྐྱོར་བྱེད་མཁན་ཚོས་གཏམ་བཤད་གནང་བའི་ནང་དུ། ཆབ་སྲིད་བཙོན་པ་བསྟན་པ་དར་རྒྱས་ལགས་ཀྱིས། བོད་ནང་དུ་ཆབ་སྲིད་ཀྱི་ལས་འགུལ་སྤེལ་ནས། བཙོན་དུ་ཚུད་པ་མ་ཟད། བཙན་བྱོལ་རང་དབང་ལུང་པར་འབྱོར་རྗེས། ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་བཟུང་བོད་གཞིས་བྱེས་མཉམ་འཛོམས་མ་བྱུང་བར་དུ། ལོ་མི་གསར་ཞེས་ལས་འགུལ་དེ་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ཀྱི་གྲོང་ཁྱེར་འགའ་ཤས་ནང་དུ་སྤེལ་ཡོད་པ་མ་ཟད། ད་ཐེངས་ཨ་རིའི་ནང་དུ་ལས་འགུལ་སྤེལ་ནས། རྒྱུན་འཁྱོངས་གནང་ནས་ལོ་བཅུ་འགོར་ཡོད་པ་འདི། ཧ་ཅང་གི་ལེགས་པོ་ཡིན་པ་དང། ཆབ་སྲིད་བཙོན་པ་རྣམས་ཀྱིས་ལས་འགུལ་སྤེལ་ན་ནུས་པ་ཆེན་པོ་ཐོན་གྱི་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ཅུན་པེར་ཡིན།
ཐེངས་འདིའི་བཅར་འདྲི་ལེ་ཚན་ནང་ཁབ་གཙགས་ཀྱི་སྒྱུ་རྩལ་བརྒྱུད་ནས་བོད་པའི་སྤྱི་ཚོགས་ནང་ཞབས་འདེགས་ཞུ་འདོད་ཡོད་ཅེས་རྒྱ་གར་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་ཁབ་གཙགས་སྒྱུ་རྩལ་བ་བསྟན་འཛིན་ཚེ་རིང་ལགས་ཀྱིས་གསུངས་ཡོད་པ་བཞིན། ཁབ་གཙགས་ཀྱི་ཆེད་ལས་ཐོག་ནས་ཁོང་གི་ཉམས་མྱོང་དང་འབྲེལ་བའི་བོད་པའི་སྤྱི་ཚོགས་ནང་ལྟ་ཚུལ་དང་མ་འོངས་ཀྱི་འཆར་གཞི་སོགས་ཀྱི་ཐད་ལ་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།
གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། བོད་རང་གི་སྲོལ་རྒྱུན་རི་མོའི་རྨང་གཞི་ལ་བརྟེན་བྱས་ཁབ་གཙགས་སྒྱུ་རྩལ་བ་ཚོ་ལ་རི་མོའི་ཁྲོད་ནས་གོ་སྐབས་བསྐྲུན་ཡོད་རེད། ཐེངས་འདིའི་ལེ་ཚན་ནང་ལོགས་ལ་ཁབ་གཙགས་སྒྱུ་རྩལ་བ་བསྟན་འཛིན་ཚེ་བརྟན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བཀའ་མོལ་གནང་ཁར་ཕེབས་ཡོད། ཁོང་གིས་ད་བར་དུ་ཁབ་གཙགས་བརྒྱབ་ས་གསུམ་སྒོ་ཕྱེ་ཡོད་པ་དང། ལོ་བཅུ་དགུ་ལྷག་གི་ཉམས་མྱོང་ཡོད་པ་རེད་འདུག་བསྟན་ཚེ་ལགས་ད་ཁྱེད་རང་གིས་ཐེངས་འདིའི་ལེ་ཚན་ལ་ཕེབས་པར་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐོག་མ་དེ་ལ་ཡང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལེ་ཚན་གསན་མཁན་རྣམས་ལྷན་རྒྱས་ལ་ཁྱེད་རང་གིས་ཁབ་གཙགས་སྒྱུ་རྩལ་ཐད་ལ་དབྱིངས་སླེབས་ཡ་དེ་རྒྱུ་མཚན་ག་རེ་ལ་བརྟེན་ཡོད་མེད་དང། དེ་དང་མཉམ་དུ་ད་ཁྱེད་རང་གིས་སོ་སོའི་སྐོར་ལ་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང། ངའི་མིང་ལ་བསྟན་འཛིན་ཚེ་བརྟན་རེད་ར། ཨ་ནི། ད་ལྟ་ལྟ་འདི་ང། TCV སློབ་གྲྭ་རང་ནས་ཐོན་ཡིན།

ད་བཅར་འདྲི་ལེ་ཚན་གཅིག་གི་ནང་ལོགས་ལ་ད་ཁྱེད་རང་གིས་བོད་པ་ཚོ་ལ་ཁབ་གཙགས་ཆེད་ལས་དེ་ལས་སླ་པོ་ཞིག་ཡོང་གི་རེད་ཞེས་གསུང་གི་འདུག་དེ་ག་རེ་བྱས་ནས་རེད་བལ།
ང། འདི་ངས་ལབ་དགོས་ཡོད་གྱོད་པ་རྒྱུ་མཚན་རྩ་བ་དེ་ག་རེ་ཡིན་ལབ་ན་རོ། ང། ད། ཕྱི་རྒྱལ་ལ་ཡང་ཕ་ཁབ་གཙགས་དེ་རྒྱག་ས competition དེ་བ་ལ་འགྲོ་ཡིན་རོ། འདི་ངེད་ཀྱི་ཡན་དངོས་གནས་བསྐོར་བ་ང་རང་བསམ་ཚུལ་རང་ཡིན་ཁ་ཅིག་ལབ་ན་ང་རང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་ཧན་ད་ཨེ་ཤི་ཡན་ནང་ལོགས་ལ་བརྩིས་པ་ཡིན་ན་རྒྱ་ནག་ཡིན་ན་རེད་ཇ་པན་ཡིན་ན་རེད་ཀོ་རི་ཡ་ཡིན་ན་རེད་ཧྥི་ལི་པི་ནོ་ཡིན་ན་རེད་ལུང་པ་མང་པོ་ཡོད་རེད་དེ་གའི་ནང་ལ་ང་རང་ཚོའི་བོད་པའི་ཀྱི་རི་མོ་དང་འབྲེལ་བ་ཡོད་མཁན་རྐྱང་རྐྱང་རྐྱང་རྐྱང་རེད་ཤག། ཨ་ནི་མི་གི་ཅིག་རི་མོ་སྒལ་པ་སྒལ་པ་གང་ས་གང་ཡང་ལ་སོགས་པ་རྐང་པ་གང་ས་གང་ཡང་ལ་སོགས་པ་ལག་པ་གང་ས་གང་ཡང་ལ་སོགས་པ་རི་མོ་དེ་འདྲ་ཚང་མ་འབྲེལ་བ་ང་རང་ཚོ་གི་ནང་པ་དང་འབྲེལ་བ་ཡོད་རྒྱུ་རྐྱང་རྐྱང་རེད་ཤག་ཨ་ད་དཔེ་བཞག་ན་འདི་ཨ་ད་ནེ་པཱལ convention དེ་བ་ལ་ཡིན་ན་རེད་མང་ཆེ ninety percent ཚང་མ་དེ་འདྲ་རང་རེད་རི་མོ་ཁབ་གཙགས་རྒྱག་མཁན་ཨ་ནི་ང་རང་ཚོ་བོད་པའི་ནང་ལོགས་ལ specially ལྷ་བྲིས་འདི་གས། ཨ་ནི་དེང་དུས་དུས་ཚོད་བལྟ་བ་ཡིན་ན་ལྷག་པའི་འདི་གར་དཀའ་ངལ་ཞུ་བྱུང་གི་འདུག་ཨ་ནི་ངེད་ཀྱི་ཡང་ད་ངོ་ཤེས་པའི་སློབ་ཕྲུག་ནང་ལ་ལྷ་བྲིས་ཨ་ད་གསུམ་ཡོད་ཁོ་རང་གསུམ་ཀ་དེང་སང་རེད་གསུམ་ཁོ་རང་གསུམ་ཀ་ཁྲག་ཁྲག་བྱེད་སྡོད་རེད་ཨ་ནི་འདི་ནང་བཞིན་གྱི་ང་རང་ཚོ་བོད་པ་ནང་ལོགས་ལ་རི་མོ་འདི་ཐོག་ལ་ཅིག་ལྷ་བྲིས་དང་འབྲེལ་བ་ཡོད་རྒྱུ་དང་ཅིག་རི་མོ་དེ་འདྲའི་བེའུ་དེ་འདྲའི་རིགས་ཡོད་པ་ཡིན་ན་ཁོ་རང་ཚོ་ལ་སྦྱང་ཡ་ལས་སླ་འདུག

ད་ལྟ་དེ་ལ་བོད་ཕྲུག་གསར་པ་ཅིག་ཡོད་རྒྱ་གར་ཕྲུག་ཅིག་ཡོད་ད་ལྟ་བོད་ཕྲུག་གཞན་པ་ཅིག་སླེབས་ཀྱིས་ཨ་ནི་རྒྱ་གར་ཕྲུག་འགའ་འདྲ་མང་པོ་ཡོད། ལགས་སོ། ད་ཁྱེད་རང་གི་ཁབ་གཙག་ཆེད་ལས་དང་པོ་འགོ་བཙུགས་དུས་བོད་པའི་སྤྱི་ཚོགས་དང་ནང་མི་ཚོའི་ལྟ་སྟངས་འདི་ད་ལྟའི་ཆ་ལ་བསྡུར་ན་འགྱུར་བ་ག་འདྲའི་རོ་ཐེབས་འདུག། ད་འདི་བཤད་པ་ཡིན་ན་རོ་ང་ཁབ་གཙག་བརྒྱབ་བྱས་ལོ་བཅུ་དགུ་འགྲོ་སོང་ང Workshop ཁྲིད་ཀྱི་ཡོད་ང Seminar ཁྲིད་ཀྱི་ཡོད།

དེ་འདྲ་བྱས་མ་ཡོང་ཁྱེད་རང་མིག་དཔེ་ཡག་པོ་སྟོན་གི་མི་འདུག་ལེགས་འགྲོ། དེ་ང་རང་ཚོ་རྨང་གཞི་རེད་ད་ང་དེ accept བྱེད་ཀྱི་འདུག་ད། འོ་སྦྱང་གི་འདུག་སོ་སོའི་ལྟོ་གོས་ཕྱིད་ཀྱི་འདུག་སོ་སོའི་ལས་ཀ་བྱེད་ཀྱི་འདུག་ལས་བྱེད་རོགས། ཡིན་ནའི་ང་ཚོའི་སྤྱི་ཚོགས་ཐོག་ལ་ག་རེ་བྱེད་པའི་དེ་གལ་ཆེན་པོ་འདུག་སྤྱི་ཚོགས་ཐོག་ལ་གཅིག་བྱེད་བྱེད་རོགས། ད་དཔེ་བཞག་པ་ཡིན་ན་ང་ད TCV སླབ་གྲྭ་ནང་ལོགས་ལ་རི་མོ་འགྲན་སྡུར་བྱས་ནས་འགོ་བཙུགས་ཡིན་པ། ད་ཅི་ཡིན་ན་ང་ཚོ་གི TCV ནང་ལ་རི་མོ་གི་ཐོག་ནས་ལམ་ཁ་སྟོན་མི་འདུག་པ།

དེ་འདྲའི་གི་ཅིག་བྱེད་འདོད་འདུག་ཅིག་ང་རང་བཞུགས་འདུག་ང་རང་གི་གཉིས་མ་རྡ་རམ་ས་ལ་སྡེ་བ་ལ་འགྲོ་དུས་སྐབས་སུ Workshop སྤྲད། བོད་ཕྲུག་ཁབ་གཙག་རྒྱག་མཁན་ཡོད་ར་བ། དེ་འདྲ་ལ་ངས Workshop སྤྲད་ཨ་ནི། ཕ་གི་ང་རང་ཚོ་གི་ག་རེ། Tibet Career Center རེད། དེ་འདྲའི་སྡེ་བ་ལ་འགྲོ་སྤུ་གུ་དེ་འདྲའི་ག་རེ། དེ་འདྲའི་སྦྱང་མཁན་འཕྲོད་པ་ཡིན་ན་ཨ་ནི་ཅིག Welcome ཡོད་ཨ་ནི་རོ་ཨ་ནི་དེ་འདྲའི་འགྲོ་ཞུས། ཨ་ནི་ཕ་གི་དང། བོད་ཕྲུག་མང་པོ་ལས་རོ་ཨ་ནི་མཇེ། མང་ཆེ་དྲུག་ག་རེ་འདུག་ལབ་ན Economical Problem རེད་ཤག།

བོད་པ་འདི་ག་ང་རང་དང་འདིར་སླེབས་དུས་སྐབས་སུ། ཚོར་བ་ལོག་ཀ་ཅིག་སླེབས་ཀྱི་རེད་བསམ་པའི་ང་རང་གི་རེ་བ་ཡོད། ད་ཅིག་ཨོ་རྒྱན་ལགས་ཀྱིས་ཨ་ནི་འདི་འདྲའི་ཅིག་དཀའ་ལས་བརྒྱབ་འདུག་ཨ། ང་ཚོ་ཡང་དཀའ་ལས་བརྒྱབ་ཀྱིན་ཡིན། ཨ་ན་ཁོང་ཚོ་ས་ཆ་དེ་ལས་མེད་ན་ས་ཆ་ཨ་ན་ཕར་ས་ཆ་ཕྱི་ལོགས་རྡེ་ར་རྡུན་ཡིན་ན་རེད་རྡ་རམ་ས་ལ་ཡིན་ན་རེད་མ་ན་ལི་ཡིན་ན་རེད་བེང་ལོར་ཡིན་ན་རེད་གཞིས་ཆགས་ཁག་མང་པོ་ཡོད་ར་བ། དེ་འདྲའི་བར་ར་བ་ཅིག impactful changes ཁོང་ཚོས་བྱེད་ཐུབ་པ་ར་བ་དཀའ་ལས་བརྒྱབ་པ་ཡིན།

དེ་སྐབས་སུ་ཁོང་ཚོ་ཚང་མ་སླེབས་སོང་ཨ། ང་ཚོ་ཚང་མ་མཇལ་གྱི་རེད་དེ་སྐབས་སུ་ར། ང་ཚོ་མི་དེ་འདྲ་འདྲ་མི་འདྲ་ལུང་པ་འདྲ་མི་འདྲ་མི་ཐུག་དུས་སྐབས་སུ། བསམ་བློ་དང་ཚོར་བ་དེ་རྦད་དེ་ལོག་ཀ་རེད་ཤག། སྐད་ཆ་བཤད་དུས་བསམ་པ་ར་བ། འདི་ངེད་ཀྱི་དེ་འདྲའི་འཆར་གཞི་ཡིན་ལ་ནི་ངེད་ཀྱི་ཉིས་སྟོང་ཉི་ཤུ་རྩ་གཉིས། ཉིས་སྟོང་ཉི་ཤུ་རྩ་གཅིག་ནི་ངེད་ཚང་མ་ལ་ངེད་བཤད་ཡིན་པ། ང་དེ་འདྲའི་བྱེད་ཡ་འཆར་གཞི་ཡོད་ད་ཁྱེད་རང་ཚོ support དགོས་ཡོད་ཟེར། རྒྱ་གར་ལ་བརྩིས་པས་ན་ང་ཚང་མ་གྲ་སྒྲིག་ཡོད།

ཧི་མ་ལའི་ནང་ལ། ད་འདིས་ང་ཚོ་བོད་པ་བོད་པ་གཅིག་པུ་མེད་པ་བྱས། འདི་གཅིག་འདི་ཆགས་འདུག་ཨ། Discrimination འདུག་ཆགས་འདུག་ཨ། བོད་པ་གཅིག་པུ་མེད་པ་བྱས། ང་ཚོ་རྡ་རམ་ས་ལ་ཧི་མ་ཅལ་བཀའ་དྲིན་ཆེན་པོ་རེད་ང་ཚོ་ལ་རོ། ཧི་མ་ཅལ་ཡིན་ན་རེད་གཞིས་ཆགས་ཁག་ཡིན་ན་རེད་ག་འདྲས་ཅིག་ཡིན་ཁོ་རང་ཚོ་ག་དུས་ཀྱི་ཅིག་ག་རེ་ཡིན་ན་རེད་ང་རང་ཚོ་བསྟི་པ་ཡིན་ན་རེད།

མཇུག་ཏུ་གཟའ་འཁོར་འདིའི་དཔྱད་བརྗོད་གླེང་སྟེགས་ལེ་ཚན་ནང་བོད་ཀྱི་ལོ་གསར་ནི་བོད་མི་བཙན་བྱོལ་བར་མཚོན་ན་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་ཡིག་བཅས་ལ་རྒྱུན་འཛིན་བྱེད་པར་འདུན་པ་གསལ་སྟོན་བྱེད་པའི་དུས་ཚིགས་ཁྱད་པར་ཅན་ཞིག་འཁེལ་ཞིང། བོད་ནང་མཚོན་ན་བོད་མི་ཚོར་ཆིག་སྒྲིལ་སྲུང་སྐྱོབ་ཟེར་ཏེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་བཅུག་པའི་དུས་ཚིགས་ཤིག་ཏུ་གྱུར་ཡོད་པར་བརྟེན།

གི་གནད་འགག་རེད་ད་ག་ནང་བཞིན་ཅིག་སྲུང་བརྩི་ཞུ་ཕྱོགས་ནི་ལྷག་པར་དུ་ད་བཙན་བྱོལ་ནང་ལོགས་ལ་ཆ་མཚོན་པ་ཡིན་ན་ད་བོད་པའི་གི་དུས་དྲན་རེད་དུས་ཆེན་ཁག་མང་པོ་ཅིག་ཡོད་པའི་ནང་ལོགས་ནས་ལོ་གསར་གི་དུས་ཚིགས་འདི་ད་བོད་མི་ཚོས་གི་ཅིག་རྒྱས་སྤྲོས་དང་ལྷག་པར་དུ་ཅིག་རྒྱུན་རིང་པོ་ཅིག་སྲུང་བརྩི་ཞུ་ཡའི་གི་ལུགས་སྲོལ་ཅིག་ཆགས་ཡོད་པ་དང་ཅིག་བཙན་བྱོལ་ནང་ལོགས་ལ་ལྷག་པར་དུ། བོད་མི་ཚོས་ཀྱིས་ད་རིག་གཞུང་དང་ངོ་བོ་ཉར་ཚགས་བྱེད་ཡས་ཀྱི་དུས་དྲན་ཨ་ནི་གལ་ཆེན་པོ་གཅིག་ལ་ཡང་ངོས་འཛིན་བྱས་བསྡད་ཀྱི་འདུག་འདི་དང་ཨ་ནི་གཅིག་ལྡོག་ཕྱོགས་ལ་བོད་ནང་ལོགས་ལ་ཆ་མཚོན་པ་ཡིན་ན། རྒྱ་ནག་གཞུང་གིས་དུས་རྒྱུན་ནས་ཅིག་བོད་པའི་ཀྱི་དུས་ཆེན་རེད་ཅིག་ཆོས་ཕྱོགས་ཀྱི་མཛད་སྒོ་ཁག་མང་པོ་ཅིག་ལ་དམ་དྲག་བྱེད་ཀྱི་ཡོད་པ་ནང་བཞིན་བོད་ཀྱི་ལོ་སར་དང་འབྲེལ་བྱས་ལོ་སར་མ་སླེབས་གོང་ལ་རེད་ལོ་སར

གཅིག་ནས། ད་ཞིང་འབྲོག་མི་མང་ཚོས་ཀྱི་ལོ་གཅིག་གི་དཀའ་ལས་བརྒྱབ་པའི་ཀྱི་ད་འབྲས་བུའི་ཚུལ་ལ་ཅིག། ད་འདི་གི་ལོ། སྟོན་ཐོག་འདི་གས་ཆ་ཚང་ལོ་གཅིག་བསྡུས་ཞིང་པ་ཚོ་ཡིན་ན་དེ་གས་ཆ་ཚང་ཚུར་བསྡུས་བྱས། ཨ་ནི་ལྷ་ལ་ཡང་མཆོད་པ་ཕུལ་ཡ་ད་འབྲོག་པ་ཚོ་ཡིན་ན་ད། ཤ་མར་དེ་གསུམ་ལ་ཤ་མར་ཐུད་གསུམ་ལ་སོགས་པའི་ད་ཐོན་སྐྱེད་མང་པོ་ཆེ་བ་དེ་གས་ཀྱི་ཕུད་འདྲ་པོ་དེ་ཡང་ཕུལ་ཡ་དེ་འདྲས་བྱས་བྱས་ད་གང་ལྟར།

རྩིས་དེ་འདྲའི་སྐོར་སྲོལ་གཅིག་གམ་ཧོར་ཟླ་ཟེར་ཡ་དེ་འདྲ་བོད་པའི་ལོ་བརྩི་སྟངས་དང་འགལ་གཅིག་ཡོད་རེད་ད་ད་མངའ་རིས་དང་ད་ད་ལྟ་ཚུར་རྒྱ་གར་ས་མཚམས་ཕྱོགས་ལ་ཡོད་པའི་ས་ཁུལ་ཁག་གཅིག་ནང་ལོགས་ལ་ཡང་དཔེར་ན་ཞིང་པའི་ལོ་སར་ཟེར་ཡང་ས་སྤྱི་ཟླ་བཅུ་བོད་ཟླ་བཅུ་གཅིག་འདྲ་པོ་ནས་ཡང་ལོ་སར་གཏོང་སྲོལ་གཅིག་ཡོད་རེད་ད་ཀོང་པོ་ལ་ཡང་ཀོང་པོའི་གི་ལོ་སར་བྱས་བྱས་ལོ་སར་གཏོང་སྲོལ་མི་འདྲ་བ་ཞིག་འདུག་ད་ཀོང་པོའི་ལོ་སར་དེ་ཆ་བཞག་པ་ཡིན་ན་སྔོན་མ་ཀོང་པོའི་གི་རྒྱལ་པོ། དམག་ལ་འགྲོ་ཁ་ཅིག་ལ་ཡང་དེ་འདྲས་ཅིག་བྱས་བྱས་ལོ་སར་སྔ་སྣུར་གྱིས་སྲུང་བརྩི་བྱས་ནས་ད་གང་ལྟར་ལོ་སར་སྔོན་ལ་ཟླ་བ་གཅིག་གོང་ལ་ཡང་སྲུང་བརྩི་བྱེད་ཀྱི་འདུག་ཨང་དེ་དེ་འདྲས་ཅིག་བྱས་པ་རེད་ཟེར་དེ་འདྲས་ཤོད་སྲོལ་འདུག་ད་གང་ལྟར། དེ་དུས་ཙམ་པ་ད་གང་ལྟར། ཚུར་ལོ་སར་སྐབས་ལ་ཡང་དམག་ནས་ཚུར་ལོག་ཡོང་དུས་ད་མི་ཤི་རྐྱེན་ཆ་མང་པོ་ཅིག་ཡོང་དུས་ཙམ་པ་ད་སྐབས་དེར་མི་གྲོངས་བྱས་དེ་འདྲས་སྐབས་ལ་ཡང་ལོ་སར་གཏོང་ཟེར་དེ་ང་ཚོ་ལུགས་སྲོལ་ཡོད་མ་རེད་པ་བྱས་དུས་དེ་འདྲས་ཅིག་སྐབས་ལ་ཡང་ལོ་སར་དེ་སྲུང་བརྩི་བྱས་པ་ལས་ད་ད་ཚང་མ། ཕ་མ་སྤུན་མཆེད་ཚང་མ་འཛོམས་པའི་སྐབས་དེ་ཅིག་བྱས་པ་ན་ཡག་པོ་རེད་ཟེར་དེ་འདྲས་ཅིག་བྱེད།

ཞིང་པའི་ལོ་སར་རེད་ཟེར་ཨ་ནི་ལུག་མགོ་ལ་སོགས་པ་ཕུལ་ཡ་དེ་གས་དེ་ད་འབྲོག་པའི་གི་ལོ་སར་གཙོ་གཙོ་བོ་གཙོ་བོ་ད་བོད་ནང་ལོགས་ལ་ཡ་འཚོ་བའི་རྟེན་གཞི་དེ་ཞིང་འབྲོག་གཉིས་ལ་བརྟེན་ཞིག་ཡོང་གི་ཡོད་དུས་ད་མཆོད་པ་ཕུལ་ཡ་དེ་དེ་འདྲས་ཞིག་ངོ་བོ་ཟིན་ཡ་འདྲ་པོ་དེ་དེ་འདྲས་ཞིག་ཆགས་འགྲོ་གི་འདུག་ད་ཡིན་ནའི་ད་དུས་ཀྱི་འགྱུར་བ་རེད་ཨ་ནི་ཆོས་ཕྱོགས་ཀྱི་ཐོག་ནས་ད་ལྷག་པར་དུ། དུས་རབས་དགུ་པ་བཅུ་པའི་ནང་དུའང་ད་རྒྱ་གར་ནས་ཚུར་ནང་ཆོས་ཀྱི་སྲོལ་དེ་ཤུགས་ཆེན་པོ་དར། ནང་ཆོས་ཀྱི་ཐོག་ནས་ད་མཆོད་པ་འབུལ་ཡག་ལ་སོགས་པ་ད་དགུ་གཏོར་བཏང་ཡག་ལ་སོགས་པ། ད་གཙོ་བོ་གཙོ་བོ་དེ་ཡང་ཅིག་རྟགས་དང་རྟེན་འབྲེལ་མང་པོ་ཅིག་བསྒྲིགས་བྱས་ད་དེ་འདྲའི་ལུགས་སྲོལ་ཅིག་གི་ཐོག་ནས་དར་རྒྱས་བྱུང་བ་ཅིག་ཆགས་འགྲོ་གི་འདུག་ཅེས་ཞུ་བ་ཡིན། ལགས་འོང་ད་ཐ་ན་བཀྲ་ཤིས་ལགས་ཀྱིས་གོང་དུ་ཅིག་བོད་པའི་ཀྱི་ལོ་སར་འདིའི་བྱུང་བའི་ཀྱི་རིམ་པ། དང་ལྷག་པར་དུ་ད་བོད་བོད་ཀྱི་ལོ་སར་དེ་ཆ་མཚོན་པ་ཡིན་ན་ཅིག་ལོ་སར་གཅིག་མ་ཡིན་པར་ཅིག་སོ་ནམ་ལོ་སར་རེད་ཞིང་པའི་ལོ་སར་རེད་རྒྱལ་པོའི་ལོ་སར་བྱས་ད་གང་ལྟར་བོད་ནང་ལོགས་ལ་ཆ་མཚོན་པ་ཡིན་ན་ལོ་སར་དེ་འདྲའི་སྣ་མང་རིགས་ཅིག་བཏང་ཡས་ཀྱི་ལུགས་སྲོལ་དང་ལྷག་པར་དུ་ད་ལྟའི་ཆར་ལ་ཡིན་ནའི་བོད་ནང་ལོགས་ལ་དེ་འདྲའི་ཅིག་ཟླ་བ་གཅིག་ལྷག་ཅིག་བོད་ཀྱི་ལོ་སར་སྲུང་བརྩི་ཞུ་ཡས་ཀྱི་ཁོར་ཡུག་དང་གནས་སྟངས་ཅིག་ཡོད་དེ་ཡིན་ནའི་ད་ད་ལྟ་བཙན་བྱོལ་ནང་ལོགས་ལ་ཆ་མཚོན་པ་ཡིན་ན་ཅིག་ཡུལ་བབ་སྲིད་ཇུས་དང་ཡུལ་བབ་ཀྱི་ཆ་ནས་རེད་ད་ག་ནང་བཞིན་ཅིག་དུས་ཀྱི་དགོས་མཁོ་དང་འབྲེལ་བྱས་སོ་སོའི་ཀྱི་དུས་ཚོད་དང་ཚང་མ་བསྟུན་བྱས་ད་བོད་ལོ་སར་འདི་ཉི་མ་གསུམ། རིང་ལ་བཏང་ཡས་ཀྱི་ལུགས་སྲོལ་ཅིག་ཆགས་ཡོད་པ་དང་ལྷག་པར་དུ་ད་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ལ་བོད་མི་མང་པོ་ཅིག་གཞིས་སྤོས་གནང་ཡོང་དུས་རང་བཞིན་གྱིས་ལོ་སར་སྲུང་བརྩི་ཞུ་ཡས་ཀྱི་དུས་ཚོད་འདི་ཉུང་དུ་ཕྱིན་བསྡད་ཡས་ཀྱི་ད་རྣམ་པ་གཅིག་ཚང་མས་ཀྱི་གཟིགས་བསྡད་འདུག་ཨ་ནི་ད་ལྟ་གོང་དུ་ངོ་སྤྲོད་སྐབས་སུ་ཞུས་པ་ནང་བཞིན་རེད། ད་བཙན་བྱོལ་ནང་ལོགས་ལ་ཡོད་པའི་ཀྱི་བོད་མི་ཚོས་ཀྱི་ལོ་སར་འདི་གཅིག་དགའ་དགའ་སྤྲོ་སྤྲོ་དང་ལོ་གསར་པ་གཅིག་སླེབས་པའི་ཀྱི་དུས་ཚིགས་སྲུང་བརྩི་ཞུས་པ་ཙམ་མ་ཡིན་པར་ད། བོད་ནང་ལོགས་ལ་བོད་མི་ཚོས་ཀྱི་བོད་པའི་ཀྱི་རིག་གཞུང་དང་ཆོས་ཉར་ཚགས་བྱེད་ཡས་ལ་རྒྱ་ནག་གཞུང་གིས་ད་ཅིག་བཀག་སྡོམ་བྱེད་ཀྱི་ཡོད་པ་དང་རྡོག་རོལ་བཏང་གི་ཡོད་པ་ཀྱི་གནས་སྟངས་འདི་ཀྱི་ད་ལྡོག་ཕྱོགས་སུ་ད་བཙན་བྱོལ་ནང་ལོགས་ལ་ཡོད་པའི་ཀྱི་ད་བོད་པའི་བོད་མི་རིགས་ཚོས་སོ་སོའི་ཀྱི་ལོ་གསར་པ་འདི་ཀྱི་དུས་ཚིགས་དང་བསྟུན་བྱས་ཆོས་རེད་སྐད་ཡིག་རེད་རིག་གཞུང་རེད་གོམས་གཤིས་རེད་སོ་སོའི་བོད་པའི་གི་ད་རྒྱལ་རབས་ལོ་རྒྱུས་འདི་ཉར་ཚགས་བྱེད་ཡས་གི་དུས་ཚིགས་གལ་ཆེན་པོ་ཅིག་ལ་ངོས་འཛིན་བྱས་བསྡད་གི་ཡོད་རེད་ལྷག་པར་དུ་ད་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ལ་བོད་པའི་གི་གཞོན་སྐྱེས་མི་རབས་གསུམ་པ་བཞི་པ་ས་པ་ད་དུ་བ་ལ་ཅིག་སྐྱེས་བྱས་འཚར་ལོངས་བྱེད་བཞིན་པ་འདི་ཚོ་ལ་བོད་པའི་གི་ལོ་སར་གི་དུས་ཚིགས་འདི་གལ་ཆེན་པོ་ཅིག་སོ་སོའི་གི་རིག་གཞུང་ད་ངོ་ངོ་སྤྲོད་བྱེད་ཡས་གི་བརྒྱུད་རིམ་རེད་ད་དུས་ཚོད་གལ་ཆེན་པོ་གཅིག་ངོས་འཛིན་བྱས་བསྡད་ཀྱི་འདུག་ད་ད་ལྟ་བོད་པའི་གི་ལོ་སར་འདི་གཅིག་དགའ་སྟོན་རེད་ད་གཅིག་ལོ་གསར་པ་དང་འབྲེལ་བྱས་དགའ་དགའ་སྤྲོ་སྤྲོ་བྱེད་ཡས་ཀྱི་དུས་ཚོད་གཅིག་ལ་ངོས་འཛིན་བྱས་བསྡད་ཀྱི་ཡོད་རེད་དེ་ནས་གཅིག་བོད་ཀྱི་ལོ་སར་གྱི་ལོ་རྒྱུས་རེད་ད་དེ་ཚོ་གཅིག་གཟིགས་ཡོང་དུས་ཨ་ནི་ལོ་གསར་པ་འདིའི་ནང་ལོགས་སྲུང་བརྩི་ཞུས་པའི་སྐབས་སུ་ཡང་བོད་པའི་གི་ཆོས་ཕྱོགས་དང་འབྲེལ་བ་ཡོད་པའི་གི་ད་བརྒྱུད་རིམ་རེད་གོམས་གཤིས་མང་པོ་ཅིག་ལོ་གསར་ལོ་གསར་བའི་སྐབས་སུ་གནང་ཡོང་དུས་རང་བཞིན་གྱིས་ཆོས་ཕྱོགས་ཀྱི་ཐོག་ནས་བོད་ཀྱི་ལོ་གསར་འདི་ཡང་གནད་འགག་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་བོད་ནང་ལོགས་ལ་ཆ་མཚོན་པ་ཡིན་ན་རྒྱ་ནག་གཞུང་གིས་སྤྱི་ཡོངས་ནས་ཅིག་བོད་མིའི་ངོ་བོ་རྩ་མེད་བཟོ་ཐབས་བྱེད་ཅིག་ད་སྐད་ཡིག་རེད་རིག་གཞུང་རེད་གང་ལྟར་ད་གང་ཅིའི་ཐོག་ནས་རྡོག་རོལ་བཏང་འདི་སྐོར་དེ་ལྷག་པར་དུ་རྒྱ་ནག་གཞུང་གི་ངོས་ནས་བོད་ནང་ལོགས་ལ་ཅིག་ཆོས་དད་དང་འབྲེལ་ཆེ་ཆོས་དད་རང་དབང་དང་འབྲེལ་ཆེ་དོ་ཕོག་ཧ་ལས་པའི་གི་ཤུགས་ཆེན་པོ་ཅིག་བཏང་གི་ཡོད་པ་ཅིག་རྒྱལ་སྤྱིའི་ནང་ལོགས་ལ་ད་ཅིག་ད་ཨ་མི་རི་ཀ་གཙོས་པའི་གི་གཞུང་འབྲེལ་གྱི་ཚོགས་པ་དང་སྒྲིག་འཛུགས་ཁག་རེད་དེ་ག་ནང་བཞིན་ཅིག་གཞུང་འབྲེལ་མ་ཡིན་པའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ཁང་པ་ལ་སོགས་པའི་གི་སྒྲིག་འཛུགས་མང་པོ་ཅིག་གིས་བོད་ནང་ལོགས་ཀྱི་གནས་བབ་ངོ་སྤྲོད་བྱས་པའི་སྐབས་སུ་གནས་ཚུལ་འདི་ཚོ་ཅིག་ཐེར་འདོན་བྱས་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་ཉེ་ཆར་སྤྱི་ཟླ་དང་པོའི་ཚེས་སུམ་ཅུ་དང་སུམ་ཅུ་སོ་གཅིག་ཉིན་འདི་ག་ཨ་རིའི་རྒྱལ་ས་ཝོ་ཤིང་ཏོན་ཏི་སི་ནང Religious Freedom Summit ད་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་འདུ་ད་རྒྱལ་སྤྱིའི་ནང་ལོགས་ཀྱི་ཆོས་དད་རང་དབང་དང་འབྲེལ་བའི་ཚོགས་འདུ་གལ་ཆེན་པོ་ཅིག་ལ་ངོས་འཛིན་བྱས་འདུག་འདི་འཚོགས་པའི་སྐབས་སུ

གཏམ་བཤད་བྱས་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་དུས་རྒྱུན་ནས་ང་ཚོ་རླུང་འཕྲིན་ཁང་ནས་ཅིག་བོད་ནང་ལོགས་ཀྱི་གནས་ཚུལ་མང་པོ་ཅིག་ཅིག་མཁོ་སྒྲུབ་བྱས་པའི་ནང་ལོགས་ལ་གནས་ཚུལ་ཁག་ཅིག་འདི་རྒྱ་ནག་གཞུང་གི་བོད་རང་སྐྱོང་ལྗོངས་རེད་ལྷག་པར་དུ་བོད་ཁྱོན་ཡོངས་ནང་ལོགས་ལ་ནང་མི་ད་ཚོས་ཀྱི་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་ཚགས་བྱས་ཡ་མེད་པ་དང་ལྷག་པར་དུ་ཅིག་ཆོས་ཕྱོགས་དང་འབྲེལ་བ་ཡོད་པའི་གི་ད་ཅིག

གི་བོད་མི་ཚོ་ལ་ཡང་ད་སྐྱབས་བཅོལ་བོད་མི་ཚོ་ལ་དཀའ་ངལ་མང་པོ་ཅིག་འཕྲད་ཀྱི་ཡོད་པ་དང་ལྷག་པར་དུ་ད་ལྟ་རྣམ་པ་ཚོས་ཀྱི་ད་འདས་པའི་ལོ་བཅུ་ཕྲག་གཅིག་ནང་ལོགས་ལ་ཤི་ཅིན་ཕིང་ད་རྒྱ་ནག་གི་སྲིད་འཛིན་ཆགས་པའི་རྗེས་ནས་བལ་ཡུལ་ནང་ལོགས་ལ་བོད་མི་ཚོས་ཀྱི་ལོ་གསར་སྲུང་བརྩི་ཞུ་ཐུབ་ཀྱི་མེད་པ་དང་ཅིག་སོ་སོའི་ཁྱིམ་ཚང་ནང་ལ་མ་གཏོགས་ཅིག་གྲ་རྒྱས་པོ་བྱས་ད་བོད་པའི་གི་རིག་གཞུང་དང་ཆོས་ཉར་ཚགས

བཤད་བསྡད་འདུག། ད་ད་ལྟ་ཝང་ཅུན་ཀྲེང་གིས་ཕྱི་ཟླ་དང་པོ་ཚེས་པ་སུམ་ཅུ་སོ་གཅིག་ལ་ཡང་ཕ་གའི་ལྷ་སའི་ཁུལ་དུ་བ་ལ། ད་ལྟ་ར་མོ་ཆེ་དང་ལྷ་ལྡན་གཙུག་ལག་ཁང་དུ་བ་ལ་ཡི་སྐོར་སྐྱོད་དུ་ཕྱིན་འདུག་ཨ་ནི་དེ་ཕྱིན་པའི་སྐབས་དེ་ད་ཕྱི་ལྟར་དུ་སྐོར་སྐྱོད་ཕྱིན་རྗེས་ལྟ་སྐོར་བྱེད་ཀྱི་ཡོད་རེད་ཡིན་ནའི། ཤུགས་ལ་ཡང་ང་ཚོས་ག་རེ་མཐོང་ལྟ་ཐུབ་ཀྱི་ཡོད་རེད་ཟེར་དུས་ཙམ་པ། ཁོ་རང་གིས་དཔེར་ན་དགོན་པ་ཁག་ནང་ལོགས་ཀྱི།

ཁ་ཕྱོགས་འདི་ཡོད་པ་འདི་གསལ་པོ་ཞེ་པོ་ཅིག་རེད་ཤག་དེ་ག་ནང་བཞིན། ཕྱི་ཟླ་གཉིས་པའི་ཚེས་པ་གཉིས་ལ་ཡང་ཡང་བསྐྱར་ཝང་ཅུན་ཀྲེང་གིས་ཚོགས་འདུ་གཅིག་གི་ཐོག་ལ་ཡང། གཏམ་བཤད་བྱས་བྱས་དེའི་ནང་ལོགས་ལ་ད། ནམ་རྒྱུན་ནས་རྒྱ་ནག་གཞུང་གི་གྲངས་ཀ་རྒྱག་ཡས་དེ་དགའ་པོ་ཞེ་པོ་ཅིག་ཡོད་རེད་དེ་བ། མཚོན་དོན་གསུམ་དང་ཅིག་སྲུང་སྐྱོབ་བཞི་ལ་སོགས་འདི་འདྲའི་ཚིག་འདི་འདྲའི་བྱས་བྱས་གང་ལྟར། གཙོ་བོ་གཙོ་བོ་དེ་མཐའ་མཚམས་ཁུལ་ལ་ཡང་ད་དེ་འདི་ཞིག་གཏོང་བ། བོད་ད་རྒྱ་གར་དང་བོད་ཀྱི་ས་མཚམས་དེ། གོ་སྐབས་འདི་ཟིན་བྱས་ཨ་ནི་བོད་དང་རྒྱ་གར་གྱི་ས་མཚམས་ཕྱོགས་དེ་བ་ལ་ཡང་སྲུང་སྐྱོབ་དེ་ག་དེ་དོ་ནན་རུ་གཏང་དགོས་རེད་ཤུགས་ཆེ་རུ་གཏང་དགོས་རེད་ཅེས་དེ་འདྲས་བཤད་ཀྱི་འདུག་ད་འདི་ག་རེ་མཚོན་གྱི་ཡོད་ཟེར་ན། གཙོ་བོ་གཙོ་བོ་དེ་རྒྱ་ནག་གི། ད་ལྟ་རྒྱ་ནག་ལ་ཡང་དཀའ་ངལ་གནས་ཚུལ་མང་པོ་ཞིག་ང་ཚོ་དུ་བ་འགྲོ་རྒྱུའི་ནང་ལ་ཡང་བལྟས་པའི་སྐབས་ལ་རྒྱ་ནག་ལ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་ཟེར་ཚོང་དང་དཔལ་འབྱོར་གྱི་ཐོག་ནས་དཀའ་ངལ་ཞེ་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད། ཡིན་ནའང་ཕྱི་ཚུལ་རྟག་ཏུ་མཐོང་ཡ་དེ་ལ་ག་རེ་ཡོད་ལབ་ན་ཞི་ཅིན་ཕིན་གྱིས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་ལ་ཁོ་རང་དུས་ཡུན་གསུམ་པ་ལས་ཡུན་གསུམ་པ་དེ་འགོ་བཙུགས་པའི་སྐབས་དེ་ལ་ཡང་ཕྱི་བསྒྲགས་ཤུགས་ཆེན་པོ་བྱེད་ཡ་དེ་ག་རེ་བྱེད་ཡོད་ལབ་ན་ཨ་ནི་འཛམ་བུ་གླིང་གི་གོ་རིམ་དེ་ལ་ཡང་དཀྲུགས་ཐུབ་པ་ཅིག་དང་རྒྱ་ནག་དེ་ཨང་ཀི་དང་པོ་ལ་སླེབས་ཐུབ་པ་ཅིག་ཡིན་ཟེར་ཡ་དེ་རྨི་ལམ་རེད་ཉིས་སྟོང་བཞི་བཅུ་ཞེ་དགུ་བར་དུ་དེའི་དམིགས་ཚད་ཞིག་ཟིན་གྱི་ཡོད་རེད་པ་བྱས་དུས་ཙམ་པ་ད།

ཡུ་རོབ་མཐུན་ཚོགས་དང་ཁོ་རང་ཚོས་དེ་གའི་ཚང་མ་ལོགས་ཀྱིས་གདོང་ལེན་ཅིག་བྱས་ཡོང་དུས་ཙམ་པ། རྒྱ་ནག་ལ་རང་བཞིན་གྱིས་དཀའ་ངལ་ཅིག་ཆགས་ནས། ད་ཚོང་གི་ཐོག་ནས་ཡིན་པ་ཡིན་ན་ཉེ་ལམ་དཀའ་ངལ་ཞེ་པོ་ཅིག་འཕྲད་ཀྱི་འདུག་ཟེར་ད་རྒྱ་ནག་ནང་ལོགས་ལ་ཡ། འཛམ་བུ་གླིང་ཚང་མ་ལོགས་ལ་ཡ་རིན་གོང་འཕར་འགྲོ་གི་ཡོད་རེད་པ་ཅ་དངོས་དེ་ག་དེ་འཕར་འགྲོ་གི་ཡོད་རེད་དེ་རྒྱ་ནག་ནང་ལོགས་ལ་ཡ། རིན་གོང་དེ་ག་མར་ཆག་བྱས་ད་ཅ་ལག་ཉོ་མཁན་མེད་པ། ད་ཁྲོམ་ར་མེད་པའི་དཀའ་ངལ་འཕྲད་ཡ་གི་ཉེན་ཁ་ཅིག་ག་འདྲ་དེ་འདྲས་ཅིག་ཆགས་བསྡད་ཀྱི་ཡོད་པ་དེ་འདྲས་ད་ག་འདྲ། གནས་ཚུལ་ཅི་རིགས་ཀྱི་ཐོག་ནས་ང་ཚོ་བལྟས་པ་ཡིན་ན་རྒྱ་ནག་ལ་ཡ། དཀའ་ངལ་ཞེ་པོ་ཅིག་ཡོད་དེ། འདི་འདྲའི་ཅིག་གོ་སྐབས་ལ་ཟིན་བྱས་རྒྱ་གར། ས་མཚམས་ཕྱོགས་ལ་ད་རྒྱ་སྐྱེད་ཀྱི་རིགས་ལྟ་བ་དེ་ཡོད་རེད་བ་རྒྱ་ནག་གི་ད་སྔ་མོ། མའོ་ཙེ་ཏུང་སྐབས་ནས་ཡོད་རེད་དེ་ག་ད་རྒྱ་སྐྱེད་ཀྱི་ལྟ་བ་དེ། རྒྱ་ནག་བ་ཅིག་ས་ཆ་ག་པ་ག་ས་ཚང་མ་ལ་ག་ད་འཛམ་བུ་གླིང་བ་དབང་དུ་སྡུད་དགོས་རེད་ཟེར་གི་ལྟ་བ་འདི་འདྲའི་ཅིག་གི་ཐོག་ནས་ག་ད་རྒྱ་སྐྱེད་ཀྱི་ཡོད་རེད་བ་རྒྱ་སྐྱེད་ཀྱི་རིང་ལུགས་ལྟ་བ་དེ་ཡོད་དུས། འདིའི་ཕྱོགས་ལ་བོད་དང་རྒྱ་གར་གྱི་ས་མཚམས་ཁུལ་ལ་ཡང་མཐའ་སྲུང་འདི་ག་དེ་སྲུང་སྐྱོབ་བྱེད་དགོས་རེད་ཟེར་ཡ་ཅིག་ད་ཡང་ཝང་ཅུན་ཀྲེང་གིས། ཉི་མ་ཁ་ཤས་གོང་ལ་འདི་འདྲའི་གི་སྐད་ཆ་ཞིག་བཤད་འདུག་ང་ད་འདི་གས་ཚང་མ་ལ་ག་རེ་དཔྱད་པ་འདི་ནས་ག་རེ་ཤེས་རྟོགས་བྱེད་ཐུབ་ཀྱི་རེད་ཟེར་ལབ་ཡིན་ན་ལོ་གསར་གྱི་སྲུང་བརྩི་དང་ལོ་གསར་པ་འདིའི་ནང་ལོགས་ལ་རྒྱ་ནག་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་ད་དཔེར་ན་ཝང་ཅུན་ཀྲེང་ཁོ་རང་ལ་ཡིན་ན་ཁོ་རང་ཁོ་རང་ལ་ཡང་ལས་དོན་གྲུབ་འབྲས་ཅིག་སྟོན་དགོས་ཀྱི་ཡོད་རེད་པ་ད་སྟོན་ཡག་གི་དམིགས་འབེན་ལ་ཡང་བོད་ནང་ལོགས་ལ་བརྟན་བརླིང་ལྷག་པར་དུ་ས་མཚམས་ཁུལ་ལ་ཡང་ད་མཐའ་སྲུང་འདི་ཞེ་པོ་ཅིག་ཤུགས་ཆེན་པོ་བཏང་བྱས་ཨ་ནི་བོད་དང་རྒྱ་གར་བར་ལ་ཡང་འབྲེལ་བ་འདི་ཞེ་པོ་ཅིག་འགྲོ་མ་ཐུབ་ཡག་ད་འདི་འདྲའི་གི་བཀག་སྡོམ་བྱེད་ཡག་གི

འགོ་ཁྲིད་ཁག་གིས་ད་ངོས་ལེན་རེད་ཉམས་ལེན་བྱེད་དགོས་ཡག་གི་སྙན་ཐོ་ཅིག་རེད་སྒྲིག་གཞི་ཁག་ཅིག་བཏོན་ཡོད་རེད་དེའི་ནང་ལོགས་ལ་ཡིན་ན་ད་ཆོས་ལུགས་ག་འདྲ་ཅིག་ཡིན་ནའང་འདིའི་གི་ད་འགོ་ཁྲིད་ཚོས་གི་ཅིག་ཤི་ཅིན་ཕིན་གྱི་ལྟ་ཕྱོགས་རེད་ད་ད་ག་ནང་བཞིན་ཅིག་རྒྱ་ནག་གི་སྤྱི་ཚོགས་རིང་ལུགས་ཀྱི་ལྟ་ཕྱོགས་ད། འབྲེལ་བྱས་མཐུན་པའི་ཀྱི་རྒྱལ་ཁབ་ཀྱི་བདེ་འཇགས་དང་རྒྱལ་ཁབ་ཀྱི་བསམ་བློ་དང་འབྲེལ་བྱས་གཞི་རྩའི་ཆོས་ཕྱོགས་ཀྱི་བཀའ་མོལ་ཞུ་བའི་སྐབས་སུ་དེ་འདྲ་གནང་དགོས་ཡས་ཀྱི་སྒྲིག་གཞི་ཅིག་གཏན་འབེབས་བྱས་ཡོད་རེད། ད་ལྟ་ཉེ་ཆར་འདི་ག་རླུང་འཕྲིན་ཁང་ནས་ཕྱི་ཚེས་སྤྱི་ཟླ་དང་པོའི་ཚེས་གསུམ་སོ་གཅིག་ཉིན་བོད་ནང་ལོགས་ཀྱི་གསར་འགྱུར་བཏོན་པ་འདིའི་ནང་ལོགས་ལ་གཅིག་རྒྱ་ནག་གི་འགོ་ཁྲིད་ཁག་གཅིག་ད་ལྟ་དཀར་མཛེས། དཀར་མཛེས་རང་སྐྱོང་ལྗོངས་ཀྱི་ནང་ལོགས་ལ་དཔལ་ཡུལ་ཞིང་ཆེན་ནང་རྒྱ་རིགས་ཀྱི་དཔོན་པོ་ཁག་ཅིག་ཕེབས་རྗེས། དགོན་སྡེ་ཁག་གི་གྲྭ་བ་ཁག་ལ་དེ་འདྲའི་རྔན་པ་སྤྲད་ཡས་རེད་བྱ་དགའ་སྤྲད་ཡས་དང་དེ་འདྲ་སྤྲད་ཡས་ཀྱི་གནས་ཚུལ་ཅིག་ཐོན་ཡོད་རེད་ད། དེ་འདྲའི་བྱེད་དགོས་ཡས་ཀྱི་རྒྱུ་མཚན་དེ་ད་ལྟ་ང་ཚོ་གནད་དོན་དབྱེ་ཞིབ་པ་ཚོའི་མཉམ་དུ་བཀའ་མོལ་ཞུས་པའི་སྐབས་སུ་ཁོང་ཚོས་ཀྱི་རྒྱ་ནག་གཞུང་གིས་ད། འདི་ཀྱི་འདི་འདྲས་ཀྱི་རྔན་པ་སྤྲད་དགོས་ཡས་ཀྱི་དམིགས་ཡུལ་དེའི་རྒྱབ་ལ་ཅིག་ད་དགོན་སྡེ་ཁག་གི་གྲྭ་བ་དང་དེ་ཚོ་ལ་ཅིག་དོན་དངོས་སུ་ཅིག་ད་ལོ་གསར་སྲུང་བརྩི་ཞུ་མ་དགོས་ཡ་དང་ད་ལྟ་གོང་དུ་ཅིག་རྒྱ་ནག་ཆོས་ཕྱོགས་ཀྱི་ལས་དོན་སྒྲིག་འཛུགས་འདིའི་ངོས་ནས་བཏོན་པའི་ཀྱི་སྒྲིག་གཞི་འདི་ཚོ་ལ་ཅིག་ཉམས་ལེན་དང་ཅིག་གུས་བརྩི་ཞུ་དགོས་ཡས་ཀྱི་གནོན་ཤུགས། སྤྲད་ཡས་ཀྱི་དམིགས་ཡུལ་གཅིག་དང། ཨ་ནི་གཅིག་གནས་ཚུལ་ད། མ་ཡིན་པ་གཅིག་ཡིན་བྱས་དེ་འདྲའི་ཀྱི་ཐོག་ནས་ད Propaganda གཅིག་རྒྱལ་སྤྱིའི་ནང་གཅིག་བོད་ནང་ལོགས་ཀྱི་བོད་མི་སྤྱི་ཡོངས་ཀྱི་མི་མང་ཚོགས་ལ། དེ་འདྲའི་ཀྱི་གནས་ཚུལ་སྤེལ་ཡས་ཀྱི་དམིགས་ཡུལ་གཅིག་ཡིན་པ་གཅིག་རེད་བྱས་དེ་འདྲ་ཞུས་བསྡད་ཀྱི་འདུག་ད་སྤྱིར་བཏང་བོད་ནང་ལོགས་ལ་ཆ་མཚོན་པ་ཡིན་ན་ལོ་གསར་དང་འབྲེལ་བྱས་གཅིག་ཆོས་ཕྱོགས་ཀྱི་མཛད་སྒོ་ཁག་མ་སླེབས་གོང་ལ་རེད། ཅིག་རྒྱ་ནག་གཞུང་གིས་དུས་རྒྱུན་ནས་དམ་དྲག་བྱེད་ཡ་རེད་ཅིག་དེ་འདྲའི་གནས་ཚུལ། འཁྱོག་བཤད་ཀྱི་གནས་ཚུལ་ཁག་ཅིག་དར་སྤེལ་བྱེད་ཡས་ཀྱི་ལས་གཞི་ཁག་འགོ་བཙུགས་ཡ་རེད། ལྷག་པར་དུ་དམ་དྲག་དང་འབྲེལ་བྱས། ཅིག་མི་མང་ཚོ་ཕར་ཚུར་ཅིག་སྤྱིར་བཏང་ནས་ཅིག་འགྲོ་ཕྱོགས་དང་ཅིག་བཀའ་མོལ་གནང་ཡ་དེ་འདྲའི་ཐོག་ལ་དམ་དྲག་ཤུགས་ཆེན་པོ་བྱེད་ཀྱི་ཡོད་ཡས་ཀྱི་གནས་ཚུལ་ཅིག་འདས་པའི་ལོ་འགའ་ཤས་ནང་ལོགས་ལ་རྣམ་པ་ཚོས་ཀྱིས་གསན་གཟིགས་བྱུང་ཡོད་རེད། ད་ཡིན་ནའི་ཕྱི་ཕྱོགས་ལ་ཆ་མཚོན་པ་ཡིན་ན་རྒྱལ་སྤྱིའི་ནང་ལོགས་ལ་ཡང། བོད་པའི་ཀྱི་གནད་དོན་དང་འབྲེལ་བྱས་ལྷག་པར་དུ་ད་ལོ་གསར་ལྟ་བུ་གྱི་དུས་ཆེན་གལ་ཆེན་པོ་འདི་ལ་གཅིག་རྒྱབ་སྐྱོར་གྱི་རྣམ་འགྱུར་སྟོན་མཁན་མང་པོ་གཅིག་བྱུང་བསྡད་ཀྱི་ཡོད་རེད་ལྷག་པར་དུ་ད་ད་ཨ་མི་རི་ཀ་ལ་ཆ་མཚོན་པ་ཡིན་ན་ཨ་མི་རི་ཀའི་གཞུང་གི་ངོས་ནས་ད་ལོ་ལྟར་རེ་བཞིན་བོད་པའི་ལོ་གསར་དང་འབྲེལ་བྱས་སྲུང་བརྩི་ཞུས་པ་ཙམ་མ་ཡིན་པར་འཚམས་འདྲི་ཞུ་ཡས་ཀྱི་ལུགས་སྲོལ་ཅིག་ཆགས་བསྡད་ཡོད་རེད་ད་ཕྱོགས་གཅིག་ནས་དེ་བོད་པའི་གི་གནད་དོན་ཐོག་ལ་རྒྱབ་སྐྱོར་རེད་དེ་ཕྱོགས་གཞན་གཅིག་ནས་བོད་པའི་གི་གནད་དོན་ཙམ་མ་ཡིན་པར་བོད་པའི་གི་རིག་གཞུང་དང་ངོ་བོ་ཨ་ནི་ཆོས་ཕྱོགས་གི་གནད་འགག་འདི་ལ་ཅིག་གུས་བརྩི་གི་རྣམ་འགྱུར་ཤུགས་ཆེན་པོ་ཅིག་ངོས་འཛིན་བྱས་བསྡད་གི་འདུག་ད་ད་ལྟ་ཡིན་ན་ད་ལྟ་སྤྱི་ཟླ་གཉིས་པའི་གི་ཚེས་བཅོ་གསུམ་ཉིན་ད་ལྟ་ཨ་མི་རི་ཀའི་གི་ཕྱི་སྲིད་ལས་ཁུངས་ནང་ལོགས་ལ་ད་བོད་གི་ལོ་གསར་དེ་དངོས་སུ་སྲུང་བརྩི་ཞུ་བའི་གི་འཆར་གཞི་ཅིག་ད་གཏན་འབེབས་བྱུང་འདུག་ན་ནིང་ཆ་མཚོན་པ་ཡིན་ན། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken མཆོག་གིས་བོད་མི་ད་རྒྱལ་སྤྱི་ཡོངས་ནང་བཞུགས་མཁན་ཚོ་ལ་ལོ་གསར་གྱི་འཚམས་འདྲི་དེ་འདྲ་སྤེལ་ཡོད་རེད་ལྷག་པར་དུ་འཚམས་འདྲི་སྤེལ་བའི་ནང་ལོགས་ལ་ཅིག་གཟིགས་ཡོང་དུས། ཨ་མི་རི་ཀའི་གི་གཞུང་གི་ངོས་ནས་དུས་རྒྱུན་ནས་ད་ཅིག་བོད་མི་ཚོ་ལ་བོད་དོན་དང་འབྲེལ་བྱས་གནད་དོན་ལ་རྒྱབ་སྐྱོར་ཞུ་གི་ཡོད་པ་དང་ལྷག་པར་དུ་བོད་པའི་གི་ད་དམིགས་བསལ་གྱི་རིག་གཞུང་རེད། སྐད་ཡིག་རེད་ད་ག་ནང་བཞིན་གཅིག་ཆོས་ཕྱོགས་དང་འབྲེལ་བ་ཡོད་པའི་གི་ད་བརྒྱུད་རིམ་འདི་ཚོ་ལ་གཅིག་ཧ་གཅིག་ཨ་མི་རི་ཀས་གིས་དེ་སྔ་ནས་རྒྱབ་སྐྱོར་ཞུ་གི་ཡོད་པ་ནང་བཞིན་མུ་མཐུད་བྱས་ཨ་རྒྱབ་སྐྱོར་གནང་གི་ཡིན་ཞེས་ཁོ་རང་གིས་སྐབས་དེ་དུས་ཀྱི་ད་ན་ནིང་གི་ལོ་གསར་ལ་གཅིག་འཚམས་འདྲི་ཞུས་པའི་གི་ཡིག་ཆ་ཁག་ནང་ལོགས་ལ་དེ་འདྲ་ཟེར་ཡས་ཡོད་དུས་རང་བཞིན་གིས་ད་བོད་པའི་གི་ལོ་གསར་འདི་ཆ་མཚོན་པ་ཡིན་ན་བོད་པའི་བོད་ཀྱི།

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་ཡོད་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།